དེ་སྔ་བྲག་འགོ་རྫོང་དུ་ལྷ་སྐུ་དང་དགོན་པའི་སློབ་གྲྭ་གཏོར་བཤིག་གཏོང་མཁན་སྐབས་དེའི་བྲག་འགོ་རྫོང་གི་དམར་ཤོག་དྲུང་ཆེ་ཝང་ཏུང་ཧྲན་ཟེར་བ་དེ་ཡིན་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང། ཡང་ས་གནས་ནས་བཏང་བའི་གནས་ཚུལ་ཞིག་གི་ནང། རྒྱ་གར་གྱི་རྒྱལ་ས་ལྡི་ལིར་ཨེ་ཤེ་ཡའི་ནང་པའི་ལྷན་ཚོགས་ཐེངས་བཅུ་གཉིས་པ་དེ་བཞིན་དངོས་སུ་དབུ་འཛུགས་གནང་འདུག། དེ་ནས་དམིགས་བསལ་གསར་འགྱུར་དང་མཐའ་མཇུག་ཏུ་ཕ་ཡུལ་ཞེས་པའི་ཆེད་སྒྲིག་གི་ལེ་ཚན་ཞིག་དང་བཅས།

དབུ་འབྱེད་མཛད་སྒོའི་ཐོག་རྒྱ་གར་གྱི་སྲིད་འཛིན་གཞོན་པ་སྐུ་ཞབས Jagdeep Dhankhar ལགས་དང་རྒྱ་གར་ཚན་རིག་ལྷན་ཁང་གི་བློན་ཆེན་སྐུ་ཞབས Kiren Rijiju ལགས་རྣམ་གཉིས་གཙོས་པའི་རྒྱ་གར་གཞུང་གི་གནད་ཡོད་མི་སྣ་དང་ནང་པའི་བླ་ཆེན་ཁག་བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་དང་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་གནས་ཆུང་སྐུ་རྟེན་མཆོག་སོགས་ལྷན་བཞུགས་གནང་འདུག་ཅིང་སྐབས་དེར་རྒྱ་གར་གྱི་སྲིད་འཛིན་གཞོན་པ་སྐུ་ཞབས Jagdeep མཆོག་གིས་སྟོན་པ་བཅོམ་ལྡན་འདས་ཀྱིས་གསལ་སྟོན་གནང་བའི་ནང་པའི་ཆོས་ལུགས་འདི་ནི་སྔོན་ཆད་ཀྱི་ཤུལ་བཞག་ཙམ་མེད་པར་མ་འོངས་བྱམས་བརྩེ་ལྡན་པ་ཞིག་བསྐྲུན་རྒྱུ་དེ་ཡིན་པ་དང་སངས་རྒྱས་ཀྱིས་གསུང་བའི་འཕགས་པའི་བདེན་པ་བཞིའི་བརྒྱུད་ནས་ང་ཚོར་ནང་སེམས་ཞི་བདེ་བསྐྲུན་ཐབས་དང་བྱམས་བརྩེ་གོང་འཕེལ་ཇི་ལྟར་གནང་དགོས་པའི་སོགས་ཀྱི་ཐད་ལམ་སྟོན་མཛད་ཡོད་པ་དེ་དག་ངེས་པར་དུ་དེང་གི་རྙོག་འཛིང་ཆེ་བའི་དུས་ཚོད་འདིར་ལག་བསྟར་གནང་དགོས་གལ་ཆེ་བའི་སྐོར་གསུངས་འདུག། རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་དགའ་ལྡན་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་མཆོག་ནི། ཨེ་ཤེ་ཡའི་ནང་པའི་ཞི་བདེ་ལྷན་ཚོགས་དེ་ཉིད་ཀྱི་ཚོགས་གཞོན་ཡིན་པ་དང་ཁོང་གིས་ལྷན་ཚོགས་དེ་ནི་ལོ་ངོ་ལྔ་བཅུ་ལྷག་གི་ལོ་རྒྱུས་ལྡན་པའི་ནང་པའི་ཚོགས་པ་གལ་ཆེན་ཞིག་ཆགས་ཡོད་པ་དང་ད་བར་འཛམ་གླིང་ཞི་བདེ་བསྐྲུན་ཐབས་དང་འབྲེལ་བའི་ལས་གཞི་མང་དག་ཞིག་སྤེལ་ཡོད་པ་གསུངས་པ་དང་འདྲ་ད་རེས་ཀྱི་ཚོགས་འདུ་དེའི་བརྒྱུད་ནས་ལྷན་ཚོགས་དེ་ཉིད་ཀྱི་ཚོགས་གཙོ་ཚོགས་གཞོན་དང་རྒྱུན་ལས་གསར་པ་རྣམས་བསྐོ་བཞག་གནང་གི་ཡོད་པ་རྒྱལ་ས་ལྡི་ལི་ནས་ཞལ་པར་བརྒྱུད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། འདི་ནང་པའི་ཚོགས་པ་རྒྱལ་ཁབ་མང་པོའི་གི་སྐུ་ཚབ་ཚོགས་མི་མཉམ་ཞུགས་ཡོད་དེ་ངས་ཀྱི་ཚོགས་པ་རྙིང་ཁོངས་ཧ་ཅང་གི་གལ་ཆེན་པོ་གཅིག་གི་ཡང་བྱས་རྗེས་ཡང་གང་ལ་གང་འཚམས་ཡོད་དེ་ངའོ་འདི་འདྲའི་ཆགས་སྡོད་ཀྱི་ཡོད་རེད་འདིའི་ནང་ལོགས་ལ་གལ་ཆེ་ཤོས་གཅིག་ད་ལྟ་ཚོགས་པ་འདི་འཛམ་གླིང་རྒྱལ་སྤྱིའི་གི་ད་ལྟ ECOSOC ཟེར་ཡག་འདི་ཁོ་རང་ཚོའི་དང་འཛམ་གླིང་རྒྱལ་སྤྱིའི་གི་ལས་འཆར་གཅིག་ཡོད་རེད་འདིའི་ཁོངས་གཏོགས་ལ་ཚོགས་པ་འདི་གཅིག་གི་གཞུང་འབྲེལ་མ་ཡིན་པའི་ཚོགས་པ་གནད་ཡོད་གལ་ཆེན་པོ་ཅིག་ཡིན་པ་ངོས་ལེན་བྱས་ནས་འདིའི་ནང་ལོགས་ལ་ཚོགས་མིའི་ནང་མཉམ་ཞུགས་བྱས་ཏེ་འདུ་བྱེད་ནས་འགྲོ་ཡ་ཞིག་ཡོད་རེད། འདི་ཚེས་བཅུ་བདུན་ནས་བཅོ་བརྒྱད་བར་ཉིན་གྲངས་གཉིས་ཀྱི་རིང་འཚོགས་བཞིན་པའི་ཨེ་ཤེ་ཡའི་ནང་པའི་ཞི་བདེ་ལྷན་ཚོགས་དེ་ཡི་ཐོག་རྒྱ་གར་དང་སོག་པོ། ར་ཤི་ཡ། བལ་ཡུལ། སྦང་ལ་དེཤ། སིང་ག་ལ། ལྷོ་ཀོ་རི་ཡ། མ་ལེ་ཤི་ཡ། ཐའི་ལེནྜ། འབྲུག། འབར་མ་སོགས་འཛམ་གླིང་གི་རྒྱལ་ཁབ་བཅུ་བདུན་ཙམ་ནས་ནང་པའི་བླ་ཆེན་དང་སྐུ་ཚབ་ཉིས་བརྒྱ་ཙམ་ཞིག་ལྷན་ཞུགས་ཀྱིས་འཛམ་གླིང་སྤྱིའི་ཞི་བདེ་དང་འབྲེལ་བའི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་རབ་ཁག་ལ་སློབ་གཉེར་གནང་སྟེ་དངོས་སུ་ལག་བསྟར་གནང་ཐབས་ལ་འབད་ཀྱི་ཡོད་འདུག། གཞན་ཡང་ཨེ་ཤེ་ཡ་ཡི་ནང་པའི་ཞི་བདེ་ལྷན་ཚོགས་འདི་ནི་ཐོག་མར་སོག་པོའི་དགའ་ལྡན་ཐེག་ཆེན་གླིང་གི་མཁན་ཟུར་བླ་མ་ས་མ་སྦྱིན་མཆོག་གིས་ཐུགས་དགོངས་དང་རེ་སྐུལ་ཞུས་པ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ལོར་གསར་འཛུགས་གནང་འདུག་ཅིང་ད་ལྟའི་ཆར་ནང་པའི་ཞི་བདེ་ལྷན་ཚོགས་དེའི་ལྟེ་གནས་སམ་ལས་ཁུངས་གཙོ་བོ་དེ་སོག་པོའི་རྒྱལ་ས་ཨོ་ལམ་བྷ་ཏར་ཆགས་ཡོད་པ་མ་ཟད་འདི་ཚེས་བཅུ་དགུ་རེས་གཟའ་པ་སངས་ཉིན་གནས་མཆོག་རྡོ་རྗེ་གདན་དུ་ལྷན་ཚོགས་དེ་ཉིད་ཀྱི་ཡན་ལག་འབྲེལ་མཐུད་ལས་ཁང་གསར་པ་ཞིག་དབུ་འབྱེད་གནང་གི་ཡོད་འདུག།

དུས་མཚམས་སུ་བོད་མི་ཁོང་རྣམས་ཁེ་ན་ཌའི་ཀྲོ་རན་ཀྲོ་ནང་འབྱོར་ནས་ལོ་ངོ་བཅུ་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཡོད་པ་དེ་འདྲ་བའི་སྐོར་བོད་མི་གཞིས་སྤོའི་ལས་འཆར་གྱི་འགན་འཛིན་ཉི་མ་རྡོ་རྗེ་ལགས་ཀྱང་དམིགས་བསལ་སྐུ་མགྲོན་དུ་གདན་ཞུ་གནང་ཡོད་པ་རེད་ད། དེ་ནས་ཁེ་ན་ཌ་ནང་བོད་མི་གཞིས་སྤོའི་ལས་འཆར་གྱི་འགན་འཛིན་ཉི་མ་རྡོ་རྗེ་ལགས་སུ་ཁེ་ན་ཌ་ནང་རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་གྱི་མཐའ་མཚམས་ས་ཁུལ་ཁག་ནས་གནས་སྡོད་བྱེད་བཞིན་པའི་བཙན་བྱོལ་བོད་མི་གཞིས་སྤོ་ལས་འཆར་དེ་བཞིན། ཐོག་མ། སྤྱི་ལོ་ཉིས་སྟོང་བདུན་ལོ་ལ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཁེ་ན་ཌའི་སྲིད་བློན་དང་གཞུང་ལ་ཞུས་པ་དང་དེ་ནས་རིམ་བཞིན་ཁེ་ན་ཌའི་བོད་ཀྱི་ལས་འཆར་ཚོགས་པ་སོགས་ཀྱི་འབྲེལ་ཡོད་ཁག་གིས་ཁེ་ན་ཌའི་གཞུང་དང་བོད་མིའི་སྒྲིག་འཛུགས་བཅས་དང་ལྷན་དུ་མཉམ་ལས་གནང་བའི་ཐོག་ནས

གཞིས་སྤོ་བྱེད་པའི་གོ་སྐབས་ཐོབ་པ་ཁོང་རྣམས་ནས་རྒྱ་གར་བྱང་ཤར་གྱི་ཨ་རུ་ནཱ་ཅལ་མངའ་སྡེའི་མཐའ་མཚམས་ས་ཁུལ་ཀྲུ་ཀྲིང་དང་ཏེ་ཛུ་མེའོ། བསྟན་འཛིན་སྒང་དང་སྦོམ་སྡེ་ལ་བཅས་ནང་གནས་སྡོད་བྱེད་བཞིན་པའི་བཙན་བྱོལ་བོད་མི་སྐྱབས་བཅོལ་བ་ཡིན་པ་དང་ཁོང་རྣམས་ཁེ་ན་ཌའི་ས་གནས་ཀྲོ་རན་ཀྲོ་གྲོང་ཁྱེར་དང་ཁེ་ན་ཌའི་རྒྱལ་ས་ཨོ་ཀྲ་ཝ། དེ་བཞིན་ཀལ་གྷ་རི་དང་སྦི་རི་ཀྲིཤ་ཀོ་ལམ་བི་ཡ་བཅས་སུ་གཞིས་སྤོ་གནང་ཡོད་པ་རེད་གདའ། དེ་ནས་རྒྱ་གར་བྱང་ཤར་ཏེ་ཛུ་བོད་མི་གཞིས་ཆགས་ནས་བོད་མི་སུམ་བརྒྱ་བདུན་ཅུ་དོན་ལྔ་ཁེ་ན་ཌའི་གྲོང་ཁྱེར་ཀལ་གྷ་རི་རུ་གནས་སྤོ་བྱས་ཡོད་པ་དེ་ཁོངས་སུ་འབྱོར་བའི་ཨེམ་ཆི་བསྟན་འཛིན་དགེ་ལེགས་ལགས་སུ་ཁེ་ན་ཌའི་ས་གནས་དེའི་ནང་འབྱོར་ནས་ལོ་ངོ་བཅུ་སོང་བའི་རྗེས་སུ་བོད་མི་ཁོང་རྣམས་ཀྱི་འཚོ་བ་དང་ཤེས་ཡོན། ལས་ཀའི་གོ་སྐབས་དང་དཔལ་འབྱོར་སོགས་ཀྱི་གནས་སྟངས་ཅི་འདྲ་ཆགས་ཡོད་པའི་སྐོར་བཀའ་འདྲི་ཞུ་སྐབས་སུ། ཁོང་གིས་གསུངས་དོན་ལ། རེད་ད། ཇི་གསུངས་པ་ནང་བཞིན་ད་ལྟ་དེ་ཏེ་ཛུ་ནས་ཀལ་གྷ་རི་རུ་འབྱོར་མཁན་མི་སུམ་བརྒྱ་བདུན་ཅུ་དོན་ལྔ་སུ་བྱུང་བ་རེད། ཕྲུ་གུ་ཆེ་ཆུང་ཚང་མ་བརྩིས་ནས་སུམ་བརྒྱ་བདུན་ཅུ་དོན་ལྔ་སུ་བྱུང་བ་རེད། ད་དེ་སླེབས་ནས་ད་ཆ་ལོ་བཅུ་འཁོར་མཚམས་ད་མང་ཆེ་ཁྱིམ་ཚང་མང་ཆེ་གནས་སྟངས་ཡག་པོ་འདྲ་བོ་ཆགས་སོ་སོ་སོ་ཁང་པ་ཉོས་སོ་སོ་སོ་རང་ཚུགས་ཟིན། ག་ལ་བར་ད་གནས་སྟངས་ཡག་ཐག་ཆོད་ཆགས་པ་རེད། ཡང་ཁ་ཤས་ཅིག་ཡང་སོ་སོ་ད་ལྟ་ནང་མི་ཚོ་བདག་གཅེས་བྱེད་ཡག་ལ་ལྷག་བསྡད་པ་དང་དེ་འདྲ་ཡོད་དེ་ཡིན་ན་ཡང་མང་ཆེ་བ་སློབ་སྦྱོང་དང་གང་ཅིའི་ཐད་ནས་གནས་སྟངས་དཔེ་ཡག་པོ་ཆགས་ཏེ་ད་ལྟ་འོ་འདི་འདྲ་འདྲ་བ་ཅིག་རེད་ཤག།
ཁེ་ན་ཌའི་གཞུང་གིས་བོད་མིའི་དཀའ་ངལ་ལ་གཟིགས་ཏེ་མཐར། སྤྱི་ལོ་ཉིས་སྟོང་བཅུ་ལོར་རྒྱ་གར་གྱི་ཨ་རུ་ནཱ་ཅལ་མངའ་སྡེའི་ཁོངས་ནས་གནས་བཞིན་པའི་བོད་མི་ཁོངས་ནས་བོད་མི་ཆིག་སྟོང་ལེན་རྒྱུའི་ཐོངས་མཆན་དང་གོ་སྐབས་ཐོབ་ནས་ད་ཆ་ལོ་བཅུ་སོང་བའི་རྗེས་སུ་གནས་སྟངས་ཅི་འདྲ་ཡོད་པའི་སྐོར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཚེ་དབང་ནོར་བུས་འབྲེལ་ཡོད་ལ་བཅར་འདྲི་ཞུས་ནས་ཕྱོགས་སྒྲིག་བྱས་པ་དེ་སྙན་སྒྲོན་ཞུས་ཚར་བ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ནང་དེ་རིང་གི་གསར་འགྱུར་ཁག་གནད་བསྡུས་གསན་རོགས་ཞུ།

དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ལོ་དཀྱིལ་ཙམ་ལ་ལ་དྭགས་ཀྱི་ས་མཚམས་ཁུལ་དུ། རྒྱ་དཀར་ནག་གཉིས་ཀྱི་མཐའ་མཚམས་དམག་མིའི་དབར་ལོ་བཅུ་ཕྲག་མང་པོའི་རིང་བྱུང་མྱོང་མེད་པའི་གདོང་ཐུག་བྱུང་སྟེ། ཉུང་མཐར་ཡང་རྒྱ་གར་གྱི་དམག་མི་ཉི་ཤུ་ཙམ་རྐྱེན་ལམ་དུ་ཕྱིན་པ་དང། རྒྱ་ནག་གི་དམག་མི་བཞི་རྐྱེན་འདས་སུ་ཕྱིན་པའི་རྗེས་སུ། རྒྱ་གར་དང་རྒྱ་ནག་གཉིས་ཀྱི་ཕྱི་འབྲེལ་དང་དམག་དཔུང་རིམ་པའི་ཐོག་ནས་དཀའ་རྙོག་ཁག་སེལ་ཐབས་ཀྱི་གྲོས་མོལ་རིམ་པ་མང་པོ་ཞིག་བྱས་ཡོད་པའི་སྐབས་སུ་ཡང།

དམར་ཤོག་ཚོགས་པར་དགའ་མོས་དང་སྲིད་དབང་ལ་རྒྱབ་སྐྱོར་ཡོང་ཐབས་ཀྱི་ཆེད་དུ་ཡིན་པར་ངོས་འཛིན་གནང་གི་འདུག། ད་རྒྱ་ནག་དམར་ཤོག་གཞུང་གི་དམིགས་ཡུལ་དེ་གསལ་བོ་རེད་ཁོ་རང་ལ་མཚོན་ན་གལ་ཆེ་ཤོས་དེ་ག་རེ་ཆགས་ཀྱི་ཡོད་ན་མི་མང་གི་སྐྱིད་སྡུག་ཆགས་ཀྱི་ཡོད་པ་མ་རེད་ཆོས་ལུགས་ཀྱི་འཕེལ་རྒྱས་དང་ཆོས་ལུགས་ཀྱི་མ་འོངས་པའི་མདུན་ལམ་ལ་སོགས་པ་གཅིག་ཆགས་ཀྱི་ཡོད་པ་མ་རེད་ཁོ་རང་གི་དམིགས་ཡུལ་དང་ཁོ་རང་ལ་གལ་ཆེན་ཡིན་པ་དེ་ནི་རྒྱལ་ཁབ། ད་རྒྱལ་ཁབ་ཟིན་ན་མ་ཟིན་ན་རྡོག་རྡོག་དེ་དམར་ཤོག་གི་སྲིད་དབང་དེ་གལ་ཆེན་པོ་ད་ཆེ་ཤོས་དེ་གལ་ཆེན་པོ་ཆེ་ཤོས་དེ་ཨ་ནི་ཁོ་སྲིད་དབང་དབང་འཛིན་ཁོ་རང་གི་དབང་ཆ་དེ་ཆགས་པ་རེད་དེ་འདི་ལ་ད་ཁོ་རང་གི་དབང་ཆ་དེ་ལ་རྒྱབ་སྐྱོར་བྱེད་ཡ་དང་དེ་གལ་ཆེན་པོ་ཡིན་ཡ་སྟོན་ཡ་ཆེད་དུ་དེ་ཁ་གཡར་ས་དེ་དེ་རྒྱལ་ཁབ་དང་མི་རིགས་ཟེར་ཀྲུང་ཧྭ་མི་རིགས་ཟེར་ཡ་དེ་འདྲ་ལ་ཁ་གཡར་ནས་ཆོས་ལུགས་གི་ཨ་ནི་རྡོག་རྡོག་ཁོ་རང་གི་སྲིད་དབང་ལ་ཞབས་ཕྱི་བྱེད་ཡ་དེ་དང་ཁོ་ལ་རམ་འདེགས་བྱེད་ཁོ་རང་གི་དབང་ཆ་ལ་རོགས་པ་བྱེད་དགོས་ཡ་ཁོ་རང་གི་དབང་ཆ་གི་སྐད་ཆ་ཉན་དགོས་ཡ་དེ་ད་ཁོ་པའི་དེ་དམིགས་ཡུལ་གནད་འགག་དེ་གསལ་བོ་ཡིན་པ་ནི་ཁོ་ཚོགས་འདུ་ལས་དོན་ཆོས་ལུགས་དང་འབྲེལ་བའི་ལས་དོན་ཚོགས་འདུ་ག་རེ་ཡིན་ནའི་ནང་ལ་ག་དུས་ཡིན་ན་ཐོན་སྡོད་ཡ་དེ་དེ་རེད། ཡང་འདི་གར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་གནས་ཚུལ་ཤེས་རྟོགས་བྱུང་བར་ལྟར་ན་འདི་ལོའི་ཕྱི་ཟླ་དང་པོའི་ཚེས་གཅིག་ཉིན་རྒྱ་ནག་གཞུང་གིས་ཆེད་དུ་སློབ་མ་དང་སློབ་མའི་ཁྱིམ་བདག་ཚོར་དམིགས་པའི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་བཅའ་ཁྲིམས་ཟེར་བ་དངོས་སུ་ལག་བསྟར་བྱས་ཡོད་པ་ཡིན།

རྒྱ་ནག་གི་རྗེས་དྲན་དུས་ཆེན་དང་འབྲེལ་ངོ་སྤྲོད་བྱས་ཡོད་པ་དང། སྐབས་དེར་རྒྱ་ནག་གཞུང་གིས་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་དམིགས་པ་ནི་རྒྱ་ནག་གི་ལོ་རྒྱུས་ངོས་ལེན་མེད་པ་དང། རྒྱལ་ཁབ་ཀྱི་གཅིག་སྒྲིལ་ལྟ་བ་ཁ་གཏད་འགྲན་རྩོད་བྱེད་མཁན་ལ་གདོང་ལེན་བྱེད་ཆེད་དུ་ཡིན་སྐོར་བརྗོད་ཡོད་པ་རེད། ཡང་འབུམ་རམས་པ་རྒྱལ་ལོ་ལགས་ཀྱིས་རྒྱ་ནག་གི་མི་རིགས་ཞེས་ངོས་འཛིན་དང་དབྱེ་མཚམས་གང་ཡང་མེད་པར་ཚང་མར་བཙན་ཐབས་ཀྱིས་རྒྱལ་གཅེས་སློབ་གསོ་ཞེས་པ་ལག་བསྟར་བྱས་ཡོད་པ་དང། དེ་ལྟར་བྱེད་དགོས་དོན་གཙོ་བོ་ཡང་རྒྱ་ནག་ནང་ཁུལ་གྱི་མི་རིགས་ཁག་དང་རྒྱལ་སྤྱིའི་སྟེང་ནས་རྒྱ་ནག་དམར་ཤོག་ཚོགས་པའི་སྲིད་དབང་ལ་ཉེན་ཁ་ཡོང་གི་ཡོད་པས་ཡིན་སྐོར་འགྲེལ་བརྗོད་གནང་གི་འདུག། ཡིན་ནའི་ད་ལྟ་རེད་ཁོ་གིས་དེ་རྒྱལ་གཅེས་སློབ་གསོ་འདི་ཁྲིམས་ཐོག་ནས་གཏན་འཁེལ་མ་བྱས་པ་ཡིན་ན། མ་འོངས་པ་ལ་ཁ་རྒྱལ་སྤྱི་གི་འགྲོ་ལུགས་འགྲོ་སྟངས་འདི་སྒང་ཁོ་ལ་མཚོན་ན་ཁོ་རང་རྒྱ་ནག་གི་སྲིད་དབང་ཁོ་རང་ལ་མཚོན་ན་ཉེན་ཁ་ཞིག་ཡོང་གི་ཡོད་པ་ཁོས་གསལ་བོ་མཐོང་གི་ཡོད་པ་རེད།